སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ལྟར། ནང་བའི་ཆོས་བརྒྱུད་ཕན་ཚུན་བར་འབྲེལ་མཐུད་དང་མཉམ་ལས་བྱ་ཆེད། རྒྱལ་སྤྱིའི་ནང་བའི་དགེ་འདུན་པའི་གླེང་སྟེགས་ཐེངས་དང་པོ་དེ་གོ་སྒྲིག་བྱས་ཡོད་པའི་སྐོར། རྒྱལ་སྤྱིའི་ནང་བའི་སྤྱི་ཁྱབ་དྲུང་ཆེ། ཤར་རྩེ་མཁན་ཟུར་བྱང་ཆུབ་ཆོས་ལྡན་རིན་པོ་ཆེ་མཆོག་གིས་གསུངས་པ་རེད། ཟླ་འདིའི་ཕྱི་ཚེས་ཉི་ཤུ་ནས་དབུ་འཛུགས་ཀྱིས་ཉིན་གྲངས་གསུམ་རིང། དཔལ་ལྡན་དགའ་ལྡན་ཕོ་བྲང་ཡིག་ཚང་དང་རྒྱལ་སྤྱིའི་ནང་བའི་ལྷན་ཚོགས། Singapore བོད་ཀྱི་རིག་གཞུང་ལྷན་ཚོགས་གཙོ་བྱས་པའི་རྒྱལ་ཁབ་འདྲ་མིན་ཁག་གི་ནང་བའི་ཚོགས་སྡེ་ཐུན་མོང་གི་གོ་སྒྲིག་འོག་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ལྟར། ནང་བའི་ཆོས་བརྒྱུད་ཕན་ཚུན་བར་འབྲེལ་མཐུད་གནང་སྟེ། ཐུན་མོང་གི་གླེང་སྟེགས་ཐོག་ནས་དུས་དང་བསྟུན་ནས་མཉམ་ལས་བྱ་ཆེད། རྒྱལ་སྤྱིའི་ནང་པའི་དགེ་འདུན་པའི་གླེང་སྟེགས་ཐེངས་དང་པོ་དེ་འཚོགས་བཞིན་ཡོད་པའི་སྐོར་ལྷན་ཚོགས་དེའི་གོ་སྒྲིག་གནང་མཁན་གྱི་ཁོངས་སུ་ཡོད་པའི་རྒྱལ་སྤྱིའི་ནང་བའི་ལྷན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ། དགའ་ལྡན་ཤར་རྩེའི་གྲྭ་ཚང་གི་མཁན་ཟུར། དགེ་བཤེས་བྱང་ཆུབ་ཆོས་ལྡན་ལགས་ཀྱིས་འདི་གའི་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་ཡོད་པ་རེད། ཐེངས་འདིར་ཉིན་གསུམ་གྱི་ལྷན་ཚོགས་ཀྱི་བརྗོད་གཞིའི་ནང་དུ། ནང་བ་ཐུན་མོང་དུ་གྱུར་པའི་གནད་དོན་ཁག་ཅིག་གི་ཐོག་ལ་བགྲོ་གླེང་གནང་གི་ཡོད་པ་རེད། གཞན་ཡང་ཟླ་འདིའི་ཚེས་བཅུ་དགུའི་ཉིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་གོ་སྒྲིག་ཚོགས་ཆུང་མི་སྣ་རྣམ་པར་རྡོ་རྗེ་གདན་དགའ་ལྡན་འཕེལ་རྒྱས་གླིང་རྣམ་རྒྱལ་གྲྭ་ཚང་དུ་མཇལ་ཁ་དང་བཀའ་སློབ་སྩལ་བའི་ནང་དུ། སངས་རྒྱས་ཀྱི་ཆོས་དང། ཁྱད་པར་དུ་དཔལ་ནཱ་ལེནྡྲ་ནས་བརྒྱུད་པའི། མགོན་པོ་ཀླུ་སྒྲུབ་ཀྱིས་མཚོན་པའི་མཁས་པའི་དབང་པོ་རྣམས་ཀྱི། སེམས་ཁམས་རིག་པའི་རྣམ་གཞག་རྩལ་འདོན་གནང་བ་དང། ཆོས་བརྒྱུད་ཁག་གི་ནང་ནས་ནང་བའི་སངས་རྒྱས་དེ་སྐྱབས་སུ་འགྲོ་བ་དང། དད་པ་ཙམ་མིན་པར། སེམས་ཞི་བདེའི་ངང་གནས་ཐབས་དང། སེམས་དཀྲུག་མཁན་ངོ་འཕྲོད་པ་དེ་ནི། ཡག་པོ་ཞིག་ཡིན་པ་དང། ནང་བའི་ལྟ་གྲུབ་དེ་ནི། ཚན་རིག་དང་མཐུན་པ་ཞིག་དང། ནང་བ་སངས་རྒྱས་པའི་ཆོས་དེ། དངོས་གནས་སེམས་ལ་ཞི་བདེ་བསྐྲུན་ཐུབ་པ་ཞིག་དང་སྙིང་རྗེ་རྩ་བ་བྱེད་པ་ཞིག་ཡིན་པས་འགྲོ་བ་ཀུན་ལ་འགན་ཁུར་གྱི་བསམ་བློ་ཡོད་པ་ཞིག་ཡིན་ཞེས་བཀའ་སློབ་སྩལ་ཡོད་པ་རེད། ཟླ་འདིའི་སྤྱི་ཚེས་ཉི་ཤུ་ཉིན་གྱི་ལྷན་ཚོགས་ཀྱི་དབུ་འབྱེད་མཛད་སྒོའི་ཚོགས་མགོན་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་རྒྱ་གར་བི་ཧ་རའི་མངའ་སྡེའི་སྤྱི་ཁྱབ་བློན་ཆེན་དང། ཤྲཱི་ལངྐ་རྒྱལ་ཁབ་ཀྱི་ནང་བའི་དབུ་ཁྲིད། སྦང་ལ་དེ་ཤའི་ནང་བའི་དགེ་འདུན་པ་གཙོ་བྱས་པའི་ནང་བའི་རྒྱལ་ཁབ་ཁག་གི་དགེ་འདུན་པ་དང་སློབ་གཉེར་བ་ཁག་གི་བླ་ཆེན་དང་མཁན་པོ་ལ་སོགས་པས་བཀའ་སློབ་གནང་རྒྱུ་ཡིན་ཞིང། ལྷན་ཚོགས་དེའི་ནང་དུ་རྒྱལ་ཁབ་སུམ་ཅུ་སོ་གསུམ་ནས་དགེ་འདུན་པ་དང་གདན་ཞུའི་མི་གྲངས་ཉིས་སྟོང་ལྷག་ལྷན་ཞུགས་གནང་གི་ཡོད་པ་དང། ལྷན་ཚོགས་ཀྱི་ཉིན་མ་མཐའ་མ་སྟེ་སྤྱི་ཚེས་ཉེར་གསུམ་ཉིན་གྱི་ཞོགས་པར། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཚོགས་མགོན་དུ་དབུ་བཞུགས་ཀྱིས་ཚོགས་ཆེན་གྱི་སྐུ་ཚབ་རྣམ་པ་དང་ལྷན་དུ་འཛམ་གླིང་ཞི་བདེའི་ཆེད་དུ་སྨོན་ལམ་གསུང་འདོན་གནང་རྒྱུའི་མཛད་རིམ་ཡོད་པ་རེད་ས་འགུལ་གྱི་ལྟེ་བ་དང་ཐག་ཉེ་བའི་བོད་ཀྱི་ས་ཁུལ་ཁག་ཅིག་ཏུ་ས་ཡོམ་གྱི་འགུལ་ཚུལ་ཤུགས་ཆེན་བྱུང་ཡོད་ནའང་མི་སྣར་རྨས་སྐྱོན་བྱུང་མེད་པའི་གནས་ཚུལ་ཐོན་པ་རེད། སྤྱི་ཟླ་བཅུ་གཉིས་པའི་ཚེས་བཅོ་བརྒྱད་ཉིན། རྒྱ་ནག་གི་ཀན་སུའུ་ཞིང་ཆེན་ཀ་ཆུ་ཧོས་རིགས་རང་སྐྱོང་ཁུལ་ཅི་ཧྲི་ཧྲན་རྫོང་ངམ་བོད་མིང་ལ་དམག་སྒར་ཐང་དུ། ས་འགུལ་ཚད་རིམ་དྲུག་དང་གྲངས་ཆུང་གཉིས་ཅན་ཞིག་བརྒྱབ་སྟེ། ཕྱི་ཚེས་བཅུ་དགུ་ཉིན་གྱི་ཕྱི་དྲོའི་བར། རྒྱ་ནག་གཞུང་འབྲེལ་གྱི་གྲངས་ཐོ་ལྟར་ན། ཀན་སུའུ་དང་མཚོ་སྔོན་གཉིས་ནས་མི་གྲངས་བརྒྱ་དང་བཅོ་བརྒྱད་རྐྱེན་འདས་སོང་བ་དང། མི་གྲངས་ལྔ་བརྒྱ་ལྷག་ལ་རྨས་སྐྱོན་བྱུང་བ་དང། མི་གྲངས་ཉི་ཤུ་ས་ཉིལ་ཁྲོད་བོར་བརླག་ཤོར་བ་དང། ཁང་པ་བརྡིབས་པ་དང་ལམ་དང་གློག་ཆད་པ་སོགས་རྒྱུ་ནོར་གྱི་གྱོང་གུད་ཤུགས་ཆེན་ཐེབས་ཡོད་པའི་སྐོར་བཀོད་འདུག་ལ། ས་ཡོམ་གྱི་འགུལ་ཚུལ་དེ་ཉེ་འཁོར་དུ་ཡོད་པའི་བོད་ཀྱི་ས་ཁུལ་མང་ཆེ་བ་ནས་ཤེས་ཚོར་བྱུང་ཡོད་ནའང། ད་ལྟའི་ཆར་བོད་པ་ཚོར་ཤི་རྨས་སོགས་ཀྱི་གནས་ཚུལ་གོ་ཐོས་གང་ཡང་མེད་པའི་སྐོར་བོད་ནང་གི་འབྲེལ་ཡོད་བོད་མི་ཁག་ཅིག་གིས་འདི་གའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད་པ་རེད། ཐེངས་འདིར་ས་འགུལ་བྱུང་ས་དེ

ཤི་རྨས་ཀྱི་དོན་རྐྱེན་བྱུང་མེད་པའི་སྐོར་འགྲེལ་བརྗོད་བྱས་ཡོད་པ་རེད། རྒྱ་ནག་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་ཁག་ཏུ། ས་ཡོམ་ཁྲོད་ཀན་སུའུ་ཕྱོགས་ནས་མི་གྲངས་བརྒྱ་དང་ལྔ་རྐྱེན་འདས་དང། མི་གྲངས་སུམ་བརྒྱ་དང་དགུ་བཅུ་གོ་བདུན་ལ་རྨས་སྐྱོན་བྱུང་ཡོད་པ་ལས་མི་བཅུ་དྲུག་ལ་རྨས་སྐྱོན་ཚབས་ཆེན་པོ་བྱུང་ཡོད་པ་དང། ཁྱོན་བསྡོམས་པའི་ཁང་ཁྱིམ་བཞི་སྟོང་བདུན་བརྒྱ་བརྒྱད་ཅུ་གྱ་གཉིས་ལ་གཏོར་སྐྱོན་ཐེབས་ཡོད་པ་དང། མཚོ་སྔོན་ཕྱོགས་ནས་མི་གྲངས་བཅུ་གསུམ་རྐྱེན་འདས་དང། མི་གྲངས་བརྒྱ་དང་བརྒྱད་ཅུ་གྱ་གཉིས་ལ་རྨས་སྐྱོན་བྱུང་ཡོད་པའི་སྐོར་བཀོད་འདུག་ལ། རྒྱ་ནག་གཞུང་འབྲེལ་གྱི་འགོ་ཁྲིད་ཞི་ཅིན་ཕིང་གཙོ་བྱས་པའི་ཞིང་ཆེན་དང་རྫོང་རིམ་པའི་འགོ་ཁྲིད་ཚོས་ས་ཡོམ་བྱུང་སའི་མི་མང་གི་བདེ་འཇགས་དང། དགོས་མཁོར་དམིགས་ཏེ་ཅ་དངོས་དུས་ལྟར་མཁོ་གཏོང་དགོས་པའི་སྐོར་སྤེལ་ཡོད་པ་དང། མཚོ་སྔོན་ཞིང་ཆེན་གྱིས་ད་ལྟའི་བར་ས་འགུལ་བྱུང་ཁུལ་དང། གནོད་འཚེ་ཐེབས་སའི་ས་ཁུལ་ཁག་ཏུ། མི་གྲངས་ཆིག་ཁྲི་དྲུག་བརྒྱ་རོགས་སྐྱོར་གྱི་ཆེད་དུ་ཆེད་གཏོང་དང། བཅའ་སྡོད་སློབ་གྲྭ་ཁག་སུམ་ཅུ་སོ་བདུན་གྱི་དགེ་སློབ་ཆིག་ཁྲི་བདུན་སྟོང་བརྒྱད་བརྒྱ་དང་བདུན་ཅུ་ལྷག་བདེ་འཇགས་ཀྱི་ས་གནས་སུ་གནས་སྤོར་བྱས་ཡོད་པའི་སྐོར་འཁོད་ཡོད་པ་རེད་ཀན་སུའུ་དང་མཚོ་སྔོན་ཞིང་ཆེན་གཉིས་ནས་ས་འགུལ་ཁྲོད་གློག་ཆད་པ་དང་ལམ་དང་ཟམ་པ་ཆད་པ་སོགས་བསྐྱར་གསོ་དང་མི་སྣ་འཚོལ་ཞིབ་དང་ཉེན་སྐྱོབ་ཀྱི་ལས་དོན་མུ་མཐུད་དུ་གཉེར་བཞིན་ཡོད་པའི་སྐོར་བཀོད་འདུག་ལ་དེ་དང་འབྲེལ་བའི་ས་འགུལ་གྱི་བརྙན་སོགས་དྲ་ལམ་ཁག་ཏུ་ཁྱབ་བཞིན་པའི་ཁྲོད་གྲོང་སྡེ་ཁག་ཅིག་གི་སྡོད་ཁང་ཚང་མ་རྩ་བ་ནས་གཏོར་སྐྱོན་བཏང་ཡོད་པ་དང་མི་ལ་རྨས་སྐྱོན་བྱུང་ཡོད་པ། རི་དང་ལམ་ཉིལ་བ་སོགས་མཐོང་རྒྱུ་འདུག་ལ། རྒྱ་ནག་གཞུང་འབྲེལ་གྱི་ངོས་ནས་ས་འགུལ་དེ་ལྟ་བུ་འདས་པའི་ལོ་བཅུ་ཕྲག་ཅིག་གི་ནང་བྱུང་མ་མྱོང་བའི་གོད་ཆག་ཅིག་ཡིན་པས། རྒྱལ་ཁབ་ཀྱི་རིམ་པ་གཉིས་པའི་ཉེན་སྐྱོབ་བྱེད་བཞིན་ཡོད་པའི་སྐོར་འཁོད་ཡོད་པ་རེད།

སྤྱི་འཐུས་དོན་གྲུབ་བཀྲ་ཤིས་ལགས་ནས་འགྲེལ་བརྗོད་གནང་གི་འདུག། ཨ་ནི་རྒྱ་གར་མི་དམངས་ཀྱི་རྒྱབ་སྐྱོར་དང་གྲོས་ཚོགས་ཀྱི་རྒྱབ་སྐྱོར་དང་དེ་ཡོད་པ་ཡིན་ན་གནས་སྐབས་ཀྱི་གཞུང་འཛིན་ཚོགས་པ་གི་དཔལ་འབྱོར་གྱི་དགོས་མཁོ་དང་ཆབ་སྲིད་ཀྱི་དགོས་མཁོ་གི་ཐད་ལ་ཕྲན་བུ་ཞིག་བབ་བསྟུན་འདྲ་བོ་བྱས་པ་ཡིན་ན། ཕུགས་རྒྱང་རིང་བོ་ནང་ནས་ང་ཚོ་རེ་བ་དང་ཨ་ནི་ཅིག་ནུས་པ་ལ་མ་སོགས་རྒྱ་གར་འདི་གི་ཆེན་པོ་ཅིག་ཐོན་གི་རེད་བསམ་ཡོད། ལྟར་ལྷག་པར་དུ་ད་རེས་ང་ཚོ་ཞུ་གཏུག་དེ་ལ་འགྲོ་དུས་སྒང་ལ་གྲོས་ཚོགས་འཐུས་མི་གསར་པ་དེ་འདྲས་དང་ལྷག་པར་དུ་སྔོན་མ་བོད་དོན་གྱི་སྐོར་ལ་རྒྱུས་མངའ་མེད་མཁན་དེ་འདྲས་འདུག་དེ་འདྲས་ཡོད་དུས་སྒང་ལ་ནི་ང་ཚོས་ངོ་སྤྲོད་ཅིག་གནང་ཡོད་ད་ལྷག་པར་དུ་བོད་ཀྱི་གནས་སྟངས་དེ་འདྲས་ཡིན་པ་རྒྱ་གར་ནང་ན་དེ་འདྲས་བ་རྒྱལ་སྤྱིའི་སྒང་ན་ང་ཚོ་བོད་དོན་རྒྱབ་སྐྱོར་དང་བོད་ཀྱི་སྤྱི་ཚོགས་ཀྱི་གནས་སྟངས་ད་སྒྲིག་འཛུགས་ཀྱི་གནས་སྟངས་ག་རེ་ཡོད་བ་ཏོག་ཙམ་ཅིག་བཤད་ཡོང་དུས་སྒང་ལ་ཧ་ལས་ལས་བྱས་ནས་ང་ཚོ་རྒྱ་གར་གྱི་གཅིག། སྟོབས་ཤུགས་ལ་མ་སོང་ན་ཆེ་ཤོས་གཅིག་ད་ཅིག་ས་མཚམས་དང་འདི་ཐད་ནས་བོད་པ་གི་གནས་ཚད་འདི་ཆགས་ཀྱི་འདུག་བོད་པ་འདི་ཆགས་ཀྱི་འདུག་ལབ་ནས་ཞེ་བོ་དགའ་བོ་བྱེད་ཀྱི་འདུག། ཡུ་རོབ་དང་ཨོ་སི་ཁྲེ་ལི་ཡ་སོགས་སུ་གྲོས་ཚོགས་འཐུས་མི་གི་བོད་དོན་རྒྱབ་སྐྱོར་ཚོགས་པ་ཡོད་པ་ཚོ་གི་དུས་ནས་དུས་སུ་བོད་དོན་རྒྱབ་སྐྱོར་གནང་གི་ཡོད་པ་བཞིན། རྒྱ་གར་དུའང་བོད་དོན་རྒྱབ་སྐྱོར་གནང་མཁན་གི་གྲོས་ཚོགས་འཐུས་མི་མང་བོ་ཟིག་ཡོད་པ་དང། རྒྱ་གར་གྲོས་ཚོགས་འཐུས་མི་གི་བོད་དོན་རྒྱབ་སྐྱོར་ཚོགས་པ་གི་ཚོགས་གཙོ་སུ་ཇི་ཏི་ཀུ་མར་ལགས་ནས། རིམ་པས་རྒྱ་གར་གྲོས་ཚོགས་གི་ནང་བོད་དོན་ལྷང་ལྷང་ཡོང་གི་རེད་ཅེས་འགྲེལ་བརྗོད་གནང་གི་འདུག

རྒྱ་གར་སྲིད་བློན་མཆོག་གིས་གོང་ས་མཆོག་དང་བོད་མི་དམངས་ལ་གུས་བརྩི་དང་གདུང་སེམས་རྒྱབ་སྐྱོར་ཆེན་པོ་ཡོད་ནའང། རྒྱ་ནག་ལ་ཕོག་ཐུག་རྙོག་དྲ་བཟོ་འདོད་མེད་པ་གསལ་བོ་རེད། འོན་ཀྱང་ང་རང་གིས་རྒྱ་གར་གྲོས་ཚོགས་སུ་བོད་དོན་སྲིད་བྱུས་ཉིས་སྟོང་ཉི་ཤུ་རྩ་གཉིས་ཟེར་བ། གྲོས་ཚོགས་འཐུས་མི་སྒེར་གྱི་གྲོས་འཆར་ཟིག་བཏོན་ཡོད་པས། རིམ་པས་རྒྱ་གར་གྲོས་ཚོགས་སུ་བོད་དོན་ལྷང་ལྷང་ཡོང་གི་རེད་ཅེས་གསལ་སྟོན་གནང་སོང། ཡང་རྒྱ་ནག་གི་ཐོག་གི་རྒྱལ་སྤྱིའི་གྲོས་ཚོགས་འཐུས་མིའི་མཉམ་འབྲེལ་ལྷན་ཚོགས་ཀྱི་ཁོངས་མི། རྒྱ་གར་ཨ་རུ་ན་ཅལ་མངའ་སྡེ་གི་གྲོས་ཚོགས་འཐུས་མི་ནི་ནོང་ཨེ་རིང་ལགས་ནས་འགྲེལ་བརྗོད་གནང་རྒྱུར།
Government in Exile།

བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ལ་རྡོ་རྗེ་མཚོས་བཅར་འདྲི་བྱས་ཏེ་གནས་ཚུལ་ཕྱོགས་བསྡུས་ཞུས་པ་ཞིག་ལ་གསན་རོགས་གནང། Japan Times ཞེས་པའི་གསར་འགྱུར་བརྒྱུད་ལམ་དུ་ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་ཀྱིས་དཔྱད་རྩོམ་ཞིག་སྤེལ་ཡོད་པ་དེའི་ནང་ལོ་འདིའི་ཕྱི་ཟླ་བཅུ་པའི་ནང་རྒྱ་ནག་གཞུང་གིས་རྒྱལ་ཞེན་གྱི་སློབ་གསོ་ཞེས་པའི་ཁྲིམས་གཞི་གསར་བ་ཞིག་གཏན་འབེབས་བྱས་ཡོད་པ་དང་དེའི་ནང་རྒྱལ་ཞེན་ནི་རྒྱལ་ཁབ་དང་མི་རིགས་མཐུན་སྒྲིལ་དང་རྡོག་རྩ་གཅིག་སྒྲིལ་ཡོང་ཐབས་སུ་དམིགས་པ་ཡིན་ཞེས་གསལ་བཤད་བྱས་ཡོད་མོད། འོན་ཀྱང་དེ་ནི་རྒྱ་ནག་གུང་ཁྲན་ཚོགས་པའི་ལྟ་བ་མང་ཚོགས་ལ་བཙན་བཀའ་བཏང་བ་ལྟ་བུ་ཞིག་ཆགས་ཡོད་སྐོར་བཀོད་ཡོད་པ་རེད། དཔྱད་རྩོམ་འདིའི་ཐད་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གིས་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ལ་བཅར་འདྲི་བྱས་པར་ཁོང་གིས་གསུངས་དོན།
ད་ལྟ་རྒྱ་ནག་གི་རིག་གཞུང་ཟེར་ཡ་ག་རེ་རེད་ཟེར་ན་འདི་རྒྱ་ནག་དམར་ཤོག་ཚོགས་པ་དེ་ཡང་དེ་རྒྱ་ནག་གི་རིག་གཞུང་ནང་ལོགས་ནས་ཨེ་དེ་ལ་ལྷག་བསམ་མ་བྱེད་བ་ཡིན་ན་དེ་ནི་ཁྲིམས་འགལ་ཡིན་པ་དང་དེ་གི་དེ་ལྟ་གྲུབ་དང་དེ་ཚོ་ལ་རྒྱབ་འགལ་བྱེད་བ་ཡིན་ན་ཁྲིམས་འགལ་ཡིན་པ་དེ་འདྲ་བཤད་བསྡད་ཡ་དེ་ཚོ་ཐོག་ནས་ཐ་མ་དངོས་གནས་བ་ས་དེ་ག་རེ་བ་འདི་ཡོད་རེ་ཟེར་ན་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་བོད་ཀྱི་ངོ་བོ་དེ་རྩ་མེད་བཟོ་ནས་ཚང་མ་ཡོད་མ་རྒྱ་རིགས་ལ་སྒྱུར་ཡ། ད་ཐིག་གང་ལ་བག་དེ་རུ་མ་དེ་མིན་སྐྱེས་ཡོད་མ་དེ་བཞིན་ཁོ་ཚོ་དེ་ལོ་རྒྱུས་ཐོག་ནས་ཡིན་ལ་ད་ལྟ་འདྲ་མིང་འདྲ་མི་འདྲ་བཏགས་པ་རེད་མ་གཏོགས་དོན་དངོས་པོ་དེ་ད་ལྟ་དོན་གཅོད་ཁོང་དེ་རྩོམ་ཡིག་ཏུ་བྲིས་བསྡད་པ་དེ་ད་ག་རང་རེད་ཟེར་ནས་ཞུ་ཡ་ཡིན། ཡང་ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་ཀྱི་དཔྱད་རྩོམ་དེའི་ནང་དུ། རྒྱལ་ཁབ་ལ་དགའ་ཞེན་བྱེད་རྒྱུ་དེ་ནི་སེམས་གཏིང་ནས་ཞེན་ཁོག་དང་གུས་བརྩི་ཡོད་དགོས་པ་ཞིག་རེད་མ་གཏོགས་མི་མང་ལ་བཙན་དབང་གི་ཐོག་ནས་རྒྱ་ནག་དམར་ཤོག་ཚོགས་པའི་ལྟ་བ་ལངས་ཕྱོགས་དང་གཞུང་གི་མགོ་ཁྲིད་བཅས་ལ་བརྩི་བཀུར་བྱེད་དགོས་པའི་བཙན་བཀའ་གཏོང་བའི་ལམ་སྲོལ་དེ་ནི་འོས་ཤིང་འཚམ་པ་ཞིག་མིན་ཞིང་དེ་ནི་མིང་དང་དོན་གཉིས་ཐ་དད་ཆགས་འདུག་ཅེས་དཔྱད་བརྗོད་གནང་འདུག། བོད་ཀྱི་སྲིད་སྤྱི་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས། སྤྱིར་རྒྱ་ནག་གཞུང་གིས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཅེས་ཁ་ནས་བཤད་བསྡད་ཡོད་ཀྱང་དོན་ལ་ནུས་པ་ཞིག་མེད། ལྷག་པར་དུ་ཞི་ཅིན་ཕིང་གིས་བཙན་དབང་བཟུང་བའི་རྗེས་ཀྲུང་ཧྭ་མི་རིགས་ཞེས་བརྗོད་སྐབས་རྒྱ་མི་རིགས་གཅིག་པུར་གོ་བ་ལས་རྒྱ་ནག་མངའ་ཁོངས་ཀྱི་མི་རིགས་ལྔ་བཅུ་ང་དྲུག་ཡོངས་རྫོགས་སྤྱི་མཐུན་མཉམ་གནས་མ་ཡིན་པར་བོད་དང་ཡུ་གུར་སོགས་མི་རིགས་ཚང་མ་ཀྲུང་ཧྭ་མི་རིགས་ཀྱི་རིག་གཞུང་སྟེ་རྒྱ་མི་རིགས་ཀྱི་སྐད་ཡིག་དང་རིག་གཞུང་ཅན་དུ་གཅིག་གྱུར་གཏོང་ཐབས་བྱེད་བཞིན་ཡོད་སྐོར་སོགས་གསུངས་སོང།
སྤྱི་བཏང་རྒྱ་ནག་གཞུང་གིས་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ཡིན་ཟེར་ནས་སྤྱི་མཐུན་ཟེར་ནས་བཤད་བསྡད་ཀྱི་ཡོད་རེད་མ་གཏོགས་ཁོ་ཚོ་གིས་སྔོན་མ་ནས་བཤད་ཡོད་ཀྲུང་ཧྭ་མི་རིགས་ཟེར་དེ་ནི་རྒྱ་རིགས་རང་ལ་གོ་གི་ཡོད་པ། ནམ་རྒྱུན་འཁྲབ་སྟོན་དེ་ཀྲུང་ཧྭ་མི་རིགས་ཟེར་དེ་མི་རིགས་ལྔ་བཅུ་ང་དྲུག་ཚང་མ་ལ་གོ་གི་ཡོད་པ་དང་མི་རིགས་ལྔ་བཅུ་ང་དྲུག་གི་རིག་གཞུང་ཚང་མ་དེ་ཀྲུང་ཧྭ་མི་རིགས་རིག་གཞུང་ཡིན་ཟེར་ནམ་རྒྱུན་འདྲ་ཆགས་པོ་དེ་བཤད་བསྡད་ཡོད་རེད་འོན་ཀྱང་ཞི་ཅིན་ཕིང་དེ་ཡར་སླེབས་ད་ལྟ་བར་ལ་དེ་ནི་ཁོ་ཚོ་གིས་ད་ལྟ་མངོན་གསལ་དོད་པོ་ཞེ་གཅིག་བྱས་ནས་ཀྲུང་ཧྭ་མི་རིགས་ཟེར་བ་དེ་རྒྱ་རིགས་ཡིན་པ་དང། དེ་ནི་རྒྱ་ནག་རིག་གཞུང་ཟེར་བ་དེ་ཀྲུང་ཧྭ་ཀྲུང་གོ་གི་རིག་གཞུང་ཟེར་བ་དེ་ནི་རྒྱ་རིགས་རིག་གཞུང་ཡིན་པ་དེ་ད་མངོན་གསལ་དོད་པོ་འགྲོ་འདུག་དཔེར་བཞག་ན་ཁོ་ཚོ་གིས་བོད་བརྒྱུད་ནང་ཆོས་དེ་རྒྱ་ནག་ཅན་ལ་བསྒྱུར་དགོས་ཟེར་བ་དང་བོད་ཀྱི་རིག་གཞུང་དང་དེ་ཚོ་རྒྱ་ནག་ཅན་ལ་བསྒྱུར་དགོས་ཟེར་བ་ཡུ་གུར་གྱི་རིག་གཞུང་དེ་ཚོ་རྒྱ་ནག་ཅན་ལ་བསྒྱུར་དགོས་ཟེར་ཡག་དེ་ཚོ་དེ་ག་རེ་ཟེར་བ་ཡིན་བོད་ཀྱི་ཆོས་དེ་རྒྱ་ནག་གི་མ་རེད་ཟེར་གི་རོགས་བོད་ཀྱི་སྐད་ཡིག་དེ་རྒྱ་ནག་གི་མ་རེད་ཟེར། དེ་བཞིན་ང་ཚོ་བོད་མི་འདི་རྒྱ་ནག་མི་མ་རེད་ཟེར་བ་དེ་འདྲ་འཚོ་བ་དེ་ནི། ཁོ་ཚོ་འགྲོ་དེར་ཁོ་ཚོས་ཕྱོགས་གཅིག་ནས་ང་ཚོ་རྒྱལ་ཁབ་གཅིག་ཡིན་མི་རིགས་མཐུན་སྒྲིལ་དགོས་ཟེར་བ་དང་ཕྱོགས་གཅིག་ནས་ང་ཚོ་བོད་ཀྱི་ཆོས་རིག་གཞུང་དེ་ཚོ་ཚང་མ་རྒྱ་ནག་གི་རིག་གཞུང་དེ་ཆ་ཤས་ཅིག་མིན་པ་དང་སྔོན་མ་ཅང་ཙེ་མིན་དང་ཁི་ལིན་ཏུང་གི་གསར་འགོད་གསལ་བསྒྲགས་དེ་ཚོ་ཐོག་ནས་ཅང་ཙེ་མིན་མངོན་གསལ་དོད་པོ་ཐོན་ཡོད་རོགས་དེ་དུས་བགྲོ་གླེང་མང་པོ་བྱུང་ཡོད་རེད་ཅང་ཙེ་མིན་ག་རེ་ཟེར་བླ་མའི་ཆོས་ལུགས་དེ་འཛམ་བུ་གླིང་ག་རེ་བྱས་ནས་དེ་ལ་དོ་སྣང་བྱེད་དགོས་ཟེར་ནས་ཁོང་རང། བོད་ཀྱི་ནང་ཆོས་དེ་རྒྱ་ནག་གི་ནང་ཆོས་མིན་པ་ཡིན་ཙང་བོད་ཀྱི་ནང་ཆོས་དེ་ཕྱི་རྒྱལ་གྱི

ཞུ་གི་ཡིན་མུ་མཐུད་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ནི། ཨ་རིའི་རྒྱ་གར་རྒྱ་མཚོའི་དམག་སྤྱི་ལགས་ཀྱིས་རྒྱ་ནག་དང་ར་ཤི་ཡའི་དམག་དོན་མཉམ་འབྲེལ་ཆེ་རུ་གཏོང་བཞིན་པ་དེ་ནི། ཡིད་གཟབ་བྱ་ཡུལ་གཙོ་བོ་ཞིག་ཡིན་པའི་སྐོར་བཤད་ཡོད་པ་རེད། ཕྱི་ཚེས་བཅོ་བརྒྱད་ཉིན་རོའི་ཊར་གསར་འགྱུར་ལས་ཁུངས་ཀྱིས་གནས་ཚུལ་སྤེལ་དོན། ཨ་རིའི་རྒྱ་གར་རྒྱ་མཚོའི་དམག་སྤྱི་ལགས་ཀྱིས་རྒྱ་ནག་དང་ར་ཤི་ཡའི་དམག་དོན་མཉམ་འབྲེལ་ཆེ་རུ་གཏོང་བཞིན་པ་དེ་ནི། ཡིད་གཟབ་བྱ་ཡུལ་གཙོ་བོ་ཞིག་ཡིན་པའི་སྐོར་བཤད་ཡོད་པ་རེད། ཨེ་ཌིམ་འཇོན་ལགས་ཀྱིས་ཉི་ཧོང་གི་རྒྱལ་ས་ཁྲོ་ཁེའོ་རུ་གསུང་བཤད་གནང་སྐབས། གཞན་ཉེ་སྔོན་བྱང་ཀོ་རི་ཡས་གླིང་ཕྲན་གཞན་ལ་སྙོབ་ཐུབ་པའི་མེ་ཤུགས་འཕུར་མདའ་ཚོད་ལྟ་བྱས་པ་དེ་ནི་བྱང་ཀོ་རི་ཡའི་དམག་དོན་གྱི་ནུས་པ་གོང་མཐོར་སོང་བ་མཚོན་གྱི་ཡོད་ཅེས་དང། ཡང་ཁོང་གིས། རྒྱ་ནག་གིས་ཁྱིམ་མཚེས་རྒྱལ་ཁབ་ལ་རྩོད་རྙོག་ཆེ་རུ་གཏོང་རྒྱུའི་བྱ་སྤྱོད་སྤེལ་རྒྱུ་མཚམས་འཇོག་དགོས་པའི་རེ་འདུན་བཏོན་ལ། རྒྱ་ནག་དང་ར་ཤི་ཡ་གཉིས་ཀྱིས་ཉིན་རེ་བཞིན་དམག་དོན་མཉམ་འབྲེལ་གྱི་ལས་དོན་དེ་ཇེ་ཆེར་གཏོང་བཞིན་པ་དེ་ནི། ར་ཤི་ཡས་ཡུག་རེན་ལ་དམག་འཁྲུག་བྱེད་བཞིན་པའི་ལས་དོན་དང་འབྲེལ་བའི་གནད་དོན་ཆེན་པོ་ཞིག་རེད་ཅེས་བཤད་ཡོད་པ་རེད། ཡང་ཁོང་གིས། ངས་བལྟས་པ་ན། སྔོན་མར་བྱང་ཀོ་རི་ཡས་རྒྱ་ནག་གཅིག་པུར་འབྲེལ་ལམ་འཛིན་བཞིན་ཡོད་ནའང། ད་ལྟ་དེ་ལས་བརྒལ་ནས་ར་ཤི་ཡ་དང་མཉམ་འབྲེལ་བྱེད་ཀྱི་ཡོད་པ་དེ་ནི། ཕྱོགས་ཕན་ཚུན་བར་གྱི་ཁེ་དབང་ཙམ་གྱི་དོན་དག་ཙམ་མིན་པར། ཁྱིམ་མཚེས་རྒྱལ་ཁབ་ངན་པ་དག་ལག་སྦྲེལ་བྱས་པས། ཚོགས་སྡེ་ངན་པ་ཞིག་ཏུ་གྱུར་ཡོད་ཅེས་བཤད་ཡོད་པ་རེད། གཞན་རེས་གཟའ་ཟླ་བའི་ཉིན། ཉི་ཧོང་གི་རྒྱལ་སྲུང་ལས་ཁུངས་ཀྱིས་གཟའ་འཁོར་སྔོན་མར་རྒྱ་ནག་དང་ར་ཤི་ཡ་གཉིས་ཀྱི་མཁའ་དམག་གི་གནམ་གྲུ་མཉམ་འབྲེལ་གྱིས་ཉི་ཧོང་དང་བྱང་ཀོ་རི་ཡའི་མཚོ་འབྲེལ་ཁུལ་དུ་འཕུར་སྐྱོད་བྱེད་པའི་སྐབས་སུ། ཉི་ཧོང་གི་མཁའ་དམག་གནམ་གྲུ་ཛ་དྲག་གིས་འཕུར་སྐྱོད་བྱ་དགོས་བྱུང་ཡོད་པའི་སྐོར་བཤད་ཡོད་པ་རེད། མདོར་ན། རྒྱ་ནག་གིས་ཉིན་རེ་བཞིན་ཁྱིམ་མཚེས་རྒྱལ་ཁབ་ཁག་ལ་རྩོད་རྙོག་སློང་རྒྱུའི་ལས་དོན་ཇེ་མང་དུ་འགྲོ་བཞིན་པ་དང། རྒྱ་ནག་དང་ར་ཤི་ཡ། བྱང་ཀོ་རི་ཡ་བཅས་མཉམ་འབྲེལ་གྱིས། ས་ཁུལ་དེའི་བདེ་འཇགས་ལ་ཉེན་ཁ་གསར་བ་ཞིག་སློང་བཞིན་ཡོད་པའི་སྐོར་འཁོད་ཡོད་པ་རེད་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་བྱེད་མཁན་ལི་ཆའོ་ཁྲུའུ་ལགས་ལ་རྒྱལ་ཁབ་མགོ་རྟིང་སློག་པའི་ཉེས་མིང་བཙུགས་ནས་ཁྲིམས་བཤེར་བྱེད་ཀྱིན་ཡོད་པ་དང་ཨ་མི་རི་ཀའི་གྲོས་ཚོགས་མི་སྣས་ཁོ་མོར་ཛ་དྲག་གི་སྨན་བཅོས་བྱེད་དགོས་པས་མྱུར་དུ་གློད་བཀྲོལ་གཏོང་དགོས་ཞེས་བཤད་ཡོད་པ་རེད་འགྲོ་བ་མིའི་ཐོབ་ཐང་རྩོད་ལེན་པ་ལི་ཆའོ་ཁྲུའུ་ལགས། རྒྱ་ནག་གིས་ལོ་ངོ་གསུམ་ལ་བཀག་ཉར་བྱས་པའི་རྗེས་སུ། རྒྱ་ནག་གི་ཧྲན་ཏུང་ཞིང་ཆེན་འབྲིང་རིམ་མི་དམངས་ཁྲིམས་ཁང་ཟེར་བར་ཁྲིམས་བཤེར་བྱེད་ཀྱི་ཡོད་འདུག་ལ། ཁོ་མོར་རྒྱལ་ཁབ་མགོ་རྟིང་སློག་པའི་ནག་ཉེས་ཞེས་པ་ཞིག་བཙུགས་ཡོད་པ་རེད། ཁོ་མོར་ཁྲིམས་བཤེར་མ་བྱས་པའི་སྔོན་ལ། ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་གི་གནད་དོན་རྒྱུན་ལས་ཚོགས་པའི་འགན་འཛིན་ལགས་ཀྱིས། ཁོ་མོར་ཛ་དྲག་གི་སྨན་བཅོས་བྱ་དགོས་པས། ཆ་རྐྱེན་གང་ཡང་མེད་པའི་སྒོ་ནས་གློད་བཀྲོལ་གཏོང་དགོས་སྐོར་བཤད་ཡོད་པ་རེད། གནས་ཚུལ་ནང་དུ་མུ་མཐུད་དུ་འཁོད་དོན། ཁོ་མོར་ཉུང་མཐར་ཡང་མི་ལོ་ལྔའི་བཙོན་ཐག་གཅོད་ངེས་པ་དང། གལ་སྲིད་ཉེས་ཅན་པ་གཙོ་གྲས་སུ་ངོས་འཛིན་བྱས་པ་ཡིན་ན། དུས་ཡུན་དེ་ལས་རིང་བའི་བཙོན་ཐག་གཅོད་ངེས་པའི་ཚོད་དཔག་བྱེད་ཀྱི་ཡོད་པ་རེད། ཁོ་མོའི་ཁྲིམས་རྩོད་པ་ལི་ཀོ་པེ་ཡིས། ཁོ་མོ་བདེ་སྲུང་མི་སྣ་གཉིས་ཀྱིས་བཀག་ནས

སན་ཧྥ་རན་སི་སི་ཀོ་ནས་ཚོགས་པའི་ཨེ་ཞི་ཡ་དང་ཞི་བདེ་རྒྱ་མཚོའི་ཚོང་འབྲེལ་རྩ་འཛུགས་ཀྱི་ཚོགས་འདུ་བྱས་པའི་སྐབས་སུ། རྒྱ་དམར་གཞུང་ལ་རྒྱབ་སྐྱོར་བྱེད་མཁན་ཚོས་ཞི་ཅིན་ཕིན་ལ་ཞི་བའི་ངོ་རྒོལ་བྱེད་མཁན་རྣམས་ལ་དྲག་སྤྱོད་སྤེལ་བའི་གནད་དོན་ཐད། ཨ་རིའི་ཁྲིམས་འཛིན་ལས་ཁུངས་ཀྱིས་རྟོག་ཞིབ་བྱ་དགོས་ཞེས་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཁང་གིས་སྙན་ཞུའི་ཡི་གེ་ཞིག་སྤེལ་བའི་གནས་ཚུལ་དང་འབྲེལ་ནས་སྲིད་ཁྲིམས་ཉམས་ཞིབ་པ་གབ་བཙན་བླ་མ་སྐྱབས་ཀྱིས་དཔྱད་བརྗོད་སྤེལ་བ་ཞིག་ལ་གསན་རོགས་གནང།
ཐོག་མར་འདི་ནས་ཉན་མཁན་རྣམ་པ་ལྷན་རྒྱས་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་ཏུ་དེ་རིང་གི་ལེ་ཚན་གྱི་ནང་ཟླ་བ་འདིའི་ཚེས་བཅོ་བརྒྱད་ཀྱི་ཉི་མ་ཨ་རིའི་གྲོས་ཚོགས་ཀྱི CECC ཟེར་གོ་ནོ་དེ་གི་འགོ་ཁྲིད་གཉིས་ཀྱིས

རྒྱ་ནག་གི་དམངས་གཙོ་དོན་གཉེར་བ། ཡུ་གུར་གྱི་མི་རིགས། བོད་པ། ཧོང་ཀོང་ལ་སོགས་པའི་དྲང་བདེན་དང་ཞི་བདེ། ལྷག་པར་དུ་གཅིག་འགྲོ་བ་མིའི་ཐོབ་ཐང་ལ་རྩོད་ལེན་དང་རྒྱབ་སྐྱོར་བྱེད་མཁན་གྱི་མི་མང་ང་ཟིག་གིས་ཡིན་ན་སོང་བའི་རྒྱ་ནག་དམར་ཤོག་ཚོགས་པ་གི་སྲིད་དབང་སྒེར་གཅོད་པ་ཞི་ཅིན་ཕིན་ལ་ངོ་རྒོལ་ཡིན། ངོ་རྒོལ་བྱེད་གོ་ནོ་གི་བརྒྱུད་རིམ་གྱི་ནང་ནས་རྒྱ་ནག་གི་དམར་ཤོག་ཚོགས་པ་གི་ནམ་རྒྱུན་གི་བྱ་སྟངས་ལས་སྟངས་ལྟར་ཡིན་ན་སྒོར་མོ་གི་འགྲོ་སོང་བཏང་ངས་བསྡད་བཏང་ངས་ཞི་ཅིན་ཕེན་ལ་དགའ་བསུ་བྱེད་ནོ་གི་རྣམ་པ་སྟོན་ནོ་གི་མི་ཚོགས་མང་བ་དེ་དེའི་ནང་དེ་བསམ་བཞིན་དུ་རྒྱ་ནག་གི་ཆེད་དུ་བཙུགས་ནོ་ར་འཐབ་ཕྱོགས་གཅིག་གྱུར་གི་མི་སྣ་ཅན་པོ་རིགས་འདི་ཡིན་ན་ཞི་བའི་སྒོ་ནས་ཞི་ཅིན་ཕེན་ལ་ངོ་རྒོལ་བྱེད་མཁན་གི་མི་དེ་ཚོ་ཡིན་ན་དྲག་སྤྱོད་གི་ལས་འགུལ་སྤེལ་ལས་བསྡད་བཏང་ངས། ཞི་བའི་ངོ་རྒོལ་བྱེད་མཁན་གྱི་འཆི་མེད་ལྷ་མོ་ལྟ་བུ་ཡིན་ན་སྐར་མ་བཅོ་ལྔ་གྱི་རིང་ལ་རྒྱ་ནག་དམར་ཤོག་ཚོགས་པ་གྱི་རྒྱབ་སྐྱོར་བ་དེ་ཚོ་གི་ཁ་པར་འཕྲོག་ཁ་པར་བཟུང་ངས་ཆུ་གི་ནང་ང་གཡུགས་ནོ་དེ་མི་ཚད་གི་ཡིན་ན་དར་ཆ་ར་དུ་མོ་འཕྲོག་དམངས་གཙོ་གི་རྒྱལ་ཁབ་ཟིག་གི་ནང་ནས་རྒྱ་ནག་དམར་ཤོག་ཚོགས་པ་གྱི་དཔུང་ཤུགས་ལ་བརྟེན་ནས་བསྡད་བཏང་ངས་མི་མང་གི་འགྲོ་བ་མིའི་ཐོབ་ཐང་ལ་ཡིན་ན་དོ་ཕོག་ཆེན་པོ་ཅིག་བཟོས་ཡོད་ནི་རེད་ཟེར་ནོ་དེ་ལ་བརྟེན་ནས་བསྡད་བཏང་ངས་ཨ་རིའི་གྲོས་ཚོགས་ཁང་གི།

གཅིག་དགུ་བཞི་བཅུ་ཞེ་དགུ་ནས་དངོས་སུ་རྒྱ་ནག་གི་ནང་ནས་ད་དྲང་བདེན་དང་ཁྲིམས་མཐུན་མི་ཆོས་གནས་ལུགས་དང་མ་མཐུན་པའི་སྒོ་ནས་ཡིན་ན་རྒྱ་ནག་གི་དབང་ཆ་དང་རྫོགས་བཟུང་དང་འདིར་བཟུང་ནོ་གི་བརྒྱུད་རིམ་གི་ནང་ནས་ད་ལྟ་བར་དུ་རྒྱ་ནག་དམར་ཤོག་ཚོགས་པ་གི་བྱེད་སྟངས་ལས་སྟངས་དེ་ཇག་པ་རྐུན་མ་འཇིགས་སྐུལ་གི་ཚོགས་པ་ལྟ་བུ་ཡང་ན་ནག་ཚོགས་ལྟ་བུ་དུ་མོ་གི་ད་ལས་ཀ་མང་པོ་ཞེ་བོ་ཅིག་སྤེལ་ཡོད་རེད་ལྷག་པར་དུ་ཡིན་ན་ད

ད་དཔེ་གཅིག་འཇོག་རྒྱུ་ན། སྲེག་ཟེར་གོ་ནོ་དེ་ལ་གི་ཆི་ཟིག་ཤེས་ཐུབ་གི་ཟེར་ད་ན་བོད་གི་དཔེ་ཆ་ས་ཡ་མང་ང་མེ་བསྲེགས་བཏང་བཏང་ནི་རེད་རེ་གི་ཐང་ཁ་འདི་མོ་ར་ཡང་ས་ཡ་མང་ང་བསྲེགས་བཏང་ནི་རེད་གང་ལྟར་ཀྱང་བོད་མི་རིགས་གི་རིག་གཞུང་དང་འབྲེལ་བའི་ཆོས་ལུགས་དང་འབྲེལ་བའི་དཔེ་ཆ་ཚང་མ་ཡིན་ན་ད་མེ་བསྲེགས་བཏང་ངས་ཚར་སོང་ནི་རེད་ད་དཔེ་འཇོག་རྒྱུ་ན་སྔོན་མ་ཡིན་ན་ད་ཁ་ཆེ་གི་དམག་གི་ཡིན་ན་ན་ལེན་དྲ་གི་དཔེ་མཛོད་ཁང་མེ་བསྲེགས་བཏང་རེ་ད་ཚོ་ཡིན་ན་དཔེ་མཛོད་ཁང་ཡིན་ན་མེ་གི་ཚིག་ཡེ་ཟླ་བ་གསུམ་འགོར་སོང་ཨ་ཟེར་བ་ནང་བཞིན་གྱི་རྒྱ་ནག་གི་ཡིན་ན་ད་བོད་གི་ས་ཁུལ་ཡོངས་རྫོགས་ནས་དགོན་པ་དྲུག་སྟོང་ལྷག་ཟིག་ར་མི་ཚང་ད་ཕལ་ཆེར་འབུམ་མང་ང་གི་ནང་གི་དཔེ་ཆ་ཚང་མ་མེ་བསྲེགས་བཏང་བཏང་རེད་དེ་འདྲ་ཡིན་ན་གསོད་ད་སྲེག་གི་ཁྲོད་ནས་གསོད་ད་ང་ཚོས་ཡོངས་གྲགས་བྱེད་གོ་ནོ་ད་བོད་མི་ས་ཡ་གཅིག་ར་འབུམ་གཉིས་བསད་བཏང་ང་ཟེར་གོ་འདུག་ཤིང། བོད་མི་གཅིག་པོ། དེ་ཙམ་མ་ཡིན་པའི་ད་རྒྱ་ནག་ནང་ཁུལ་ནས། ད་རྒྱ་མི་ཆི་མོ་མང་བསད་བཏང་ས། ད་གང་ལྟར་ཀྱང་རྒྱ་ནག་གི་སྲིད་དབང་བཟུང་ནས། ད་རྒྱ་བོད་སོག་གསུམ་མི་རིགས། ཚང་མ་ད་ད་ལྟ་བར་ད་རྒྱ་ནག་དམར་ཤོག་ཚོགས་པ་གི་བསད་ནོ་ཡིན་ན། ད་ས་ཡ་བདུན་ཅུ་ནས་ས་ཡ་བརྒྱ་ལྷག་ཡོད་གི་ཟེར་བཤད་གོ་གི་མོ། ད་དུ་མོ་ཟིག་བསད་བཏང་ན། དུ་མོ་མི་དམར་གསོད་གཏོང་མཁན་གི་ཚོགས་པ་ཟིག་འཛམ་གླིང་གི་སྟེང་ན་མེད་ནོ་ཧ་ཅང་གི་གསལ་བོ་རེད། འདི་འགྲོ་ད་འཕྲོག་རེད། འཕྲོག་གི་ལས་གི་ཆི་རེད་ཟེར་ན་ད་བོད་གི་ས་ཁུལ་གི། ད་ཁབ་ཐིག་དེ་ཡིན་ན་དགོན་པ་དང་མི་ཚང་ཕྱུག་པོ་གི། རྒྱུ་ནོར་ཆ་ཚང་འཕྲོག་གི་བུད་སོང་ནི་རེད། རྒྱ་ནག་ནང་ཁུལ་ལ་མཚོན་ནས་འགྱོ་རྒྱུ་ན་ར། ད་ཕྱུག་བདག་ར་ཞིང་བདག་ར། འདི་འགྲོ་ད་དཔལ་འབྱོར་ཧྲ་ནོ་གི། རྒྱུ་ཅ་ལག་ཚང་མ་ཡིན་ན་རྒྱ་ནག་གི་འཕྲོག་གི་བུད་སོང་ནི་རེད། ཁ་རྩང་དེ་རིང་གི་མཚོན་ན་ར་དེ་རེད། ཡོག་ཀ་གི་སྒོ་ནས་འཕྲོག་གོ་ནོ། བཙན་པོ་གི་འཕྲོག་གོ་ནོ། བྱེད་ཐབས་འདྲ་མི་འདྲ་ཅིག་ལས་འཕྲོག་གོ་ནོ་གི་གནས་སྟངས་ད་ཧ་ཅང་གི་མང་པོ་རེད། ཐ་ན་དངུལ་ཁང་ནང་སྒོར་མོ་བཞག་བཏང་ན་ད་ལྟ་མི་མང་གི་ཕྱི་ར་ལེན་ཐུབ་ཀི་མེད་ནོ་གི། རྒྱ་ནག་གི་ནང་ན་དེ་མོ་གི་གནས་སྟངས་ར་ཆགས་འདུག་གི་མོ་འདི་ཚང་མ་ཡིན་ན་ད། ལྐོག་ནས་འཕྲོག་པ་ད་མངོན་སུམ་དོད་པོ་གི་འཕྲོག་པ་དེ་འགྲོ་ད་གཏོར་རེད་གཏོར་གི་ལས་ཀི། ད་བཤད་མི་དགོས་གི་ཁ་སང་དེ་རིང་མཚོ་བོད་མཐོ་སྒང་གི་ཁོར་ཡུག་ག་ཆི་མོ་གཏོར་བཅོམ་བཏང་གི་ཞོག་དེ་འགྲོ་ཡིན་ན་ད། ཡོངས་གྲགས་གི་བཤད་ཚོད་ལྟར་ན་སོང་ན་ཡིན་ན་རྒྱ་ནག་དམར་ཤོག་ཚོགས་པ་ཡོང་ནས་ད་ལྟ་བར་ད་ངུ་ཟོ་བོད་གི་ས་ཁུལ་ནས་དགོན་པ་གཅིག་པོ།

ཨ་རིའི་གཞུང་གིས་ར་ཧ་ཅང་གི་འཇོག་ཐབས་མེད་པ་དང་ངེས་པར་དུ་ཁྲིམས་མ་སྦྱར་དགོས་ནོ་གི་ལས་དོན་ཟིག་ཡིན་ནོ་ད་བཤད་མི་དགོས་པ་ཟིག་རེད་ད་གང་ལྟར་ཀྱང་ཞི་ཅིན་ཕིན་འདི་སྲིད་དབང་སྒེར་གཅོད་པ་ཟིག་རེད་ཁུར་གེ་ཡིན་ན་མི་རིགས་ཀྱི་རིག་གཞུང་རྩ་གཏོར་ར་གཏོང་མཁན་རེད་དཔལ་འབྱོར་ལ་སོགས་པ་གང་ལྟར་ཀྱང་ད་མི་མང་གི་བདེ་སྡུག་ལ་བསམ་བློ་མི་གཏོང་ནོ། སོ་སོ་གི་སྒེར་གྱི་རྐུབ་ཀྱག་ཁོ་ན་ལ་བསམ་བློ་གཏོང་མཁན་གྱི་དེ་མོ་མྱི་ངན་པ་སྡུག་ག་ཅིག་ཡིན་ན་ད་ལྟ་ཨ་རི་གི་གཞུང་གི་ཡོང་ངེ་སྲུང་སྐྱོབ་བྱས་ནས་དེ་ལ་ངོ་རྒོལ་བྱེད་མཁན་གྱི་མི་མང་དམར་ཤོག་ཚོགས་པ་གི་ཕྱོགས་གཏོགས་གི་དེ་མོ་འཇིགས་སྐྱེ་ཡིན་ན་ད་དབང་ཡིན་ན་ཨ་རི་གི་གཞུང་ཁ་བཙུམ་མེ་མ་རིག་མ་གོ་ཁུལ་བྱེད་འདུག་གོ་ནོ་འདི་ད་ཧ་ཅང་གི་མི་འོས་པ་ཟིག་རེད། དེ་ལྟར་ན། དེ་རིང་གི་བཤད་མཚམས་འདི་ནས་འཇོག་རྒྱུ་ད་དེ་མོ་བྱས། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་བཀོད་སྒྲིག་དང་རྒྱང་སྲིང་བྱེད་མཁན་གལ་ཐུག་དང།